བཟོད་པའི་བསོད་ནམས་གསོག་པའི་རྒྱུ་བས་རང་གི་དགྲ་དེ་རང་གི་བཟོད་པའི་བསོད་ནམས་གསོག་པའི་རྒྱུ་ཡིན་ན་དེ་ནི་དགྲ་དེ་ལ་ཁྲོ་ན་འགྲིག་མ་སོང་ངོ། ཁྲོ་རྒྱུ་མ་འགྲོ་བ་ད་རུང་དེ་ལ་དགའ་ཚོར་ཅིག་སྐྱེ་དགོས་པས་རང་གི་རང་གི་བསོད་ནམས་གསོག་རོགས་བྱེད་མཁན་གྱི་གྲོགས་པོ་བས་ད་དེ་ལ་སྤྲང་ནི་དེ་མ་བྱེད་ཟེར་བ་དག་ནི་རྒྱལ་སྲས་བྱང་ཆུབ་སེམས་དཔའི་སྤྱོད་པའི་ཉམས་ལེན་དང། རྒྱལ་སྲས་བྱང་ཆུབ་སེམས་དཔའི་སྤྱོད་པའི་ཉམས་ལེན་ཙམ་མ་ཟད་འོ་རེད་ལས་དང་པོ་ག་འདྲ་ཞིག་ཡིན་མིན་བཟོད་པ་སྒོམ་དགོས་ཡིན་ན་བཟོད་པའི་འཕྲོ་སའི།

དུས་སུ་ཕྱིན་པའི་སློང་མོ་བ་ལ་སྦྱིན་པའི་གེགས་སྦྱིན་པའི་གེགས་བྱས་པ་ཡོད་པ་མ་ཡིན། དེ་ལ་སྦྱིན་པའི་གེགས་བྱེད་ཟེར་གྱི་མིན་པས། དེ་ལྟ་བུ་དུས་སུ་བཏགས། སློང་མཁན་གྱི་སློང་མོ་དེ་ཡིན་ན་སྦྱིན་པའི་གེགས་བྱེད་མིན་པས། སྦྱིན་པའི་གེགས་སུ་བྱས་པ་ཡོད་པ་མ་ཡིན་པ་དང། རབ་ཏུ་འབྱུང་བ་བྱེད་པར་འདོད་པ་ལ། རབ་ཏུ་འབྱུང་བ་བྱེད་པར་འདོད་པ་ལ། འདོད་པ་ལ། རབ་ཏུ་འབྱིན་པར་བྱེད་པའི་མཁན་སློབ་རབ་བྱུང་གི་གེགས། ཞེས་བྱ་བར་མི་རུང་བ་བཞིན་ནོ། ཟེར། ད་དེ། རུང་གི་མི་འདུག་ག། དེ་གཉིས་དཔེ་ཆ་ནི་དཔེ་དེ་ཧ་གོ་སོང་དག་གི་དུས་སུ་ཕྱིན་པའི་སློང་མོ་བ་ཟེར་མཁན་ནི་དུག་གཟི་ཡིན་པས་ན། ད་གསུམ་པ། གུས་པར་བྱ་བའི་ཡུལ་དུ་བསམ་པ་ལ་གཉིས་སོ།

དེ་ནི་ག་གི་ནོར་རེད། ཨ། ཨ་ལས་ནི་གསུམ་པ་མ་རེད། གཉིས་པ་ལ་ཟེར་ན་གོ། གཉིས་པ་ལ་གུས་པར་བྱ་བའི་ཡུལ་དུ་བསམ་པ་ལ་གཉིས་པ། གཉིས་པ་པ།

ད་གུས་པར་བྱ་བའི་ཡུལ་དུ་བསམ་པ་ལ་གཉིས་བྱས་ཡོན་ཏན་སྐྱེད་བྱེད་ཡིན་པས་གུས་པར་བྱ་བ་དང། སྟོན་པ་ལ་དད་པས་གུས་པར་བྱ་བའོ། དང་པོ་ཡོན་ཏན་སྐྱེད་བྱེད་ཡིན་དང་པོ་ཡོན་ཏན་སྐྱེད་བྱེད་ཡིན་པས་གུས་པར་བྱ་བ་ལ་ཨོ་ད་དེ་ལ་གསུམ་ནོ། ཡོན་ཏན་སྐྱེད་བྱེད་ཡིན་པས་གུས་པར་བྱ་བ་ལ་གསུམ། རང་ལ་ཕན་འདོགས་ཆེ་བ་དང། བསམ་པའི་ཕན་ཡོན་ལ་རང་ལ་ཕན་ཐོགས་ཆེ་བ་བསམ་པའི་ཕན་ཡོན་ལ་མི་ལྟོས་པ་སྟོན་པ་དང་འདྲ་བར་ལྟ་བའོ། དང་པོ། རང་ལ་ཕན་ཐོགས་ཆེ་བ་ཡ་དེ་ལ་གསུམ་ནོ། རང་ལ་ཕན་ཐོགས་ཆེ་བ་ལ་ཡ་གསུམ་ཟེར། ཞིང་ཁྱད་པར་ཅན་དཀོན་པ་དང། དེ་ལ་དགའ་བར་རིགས་པ་དང། དེ་ལ་ཕན་པའི་བསམ་པ་བྱ་བར་རིགས་པའོ། དང་པོ། ཞིང་ཁྱད་པར་ཅན་དཀོན་པ་ནི། ཞིང་ཁྱད་པར་ཅན་དཀོན་པ་ནི་འཇིག་རྟེན་ན་ནི། འཇིག་རྟེན་ན་ནི། སློང་བ། མོས་པ། ད་མོས་པ་མོ་པ། མོས་ནུ་ག། མོ་ད་ད་ནུ་ག། འཇིག་རྟེན་ན་ནི་སློང་བ་མོས། གནོད་པ་བྱེད་པ་དཀོན་པ་སྟེ།

བཟོད་པའི་ཞིང། གནོད་པར་བྱེད་པ་དཀོན་པ་སྟེ། འཇིག་རྟེན་ན། འཇིག་རྟེན་ན་ནི་སྦྱིན་པའི་ཞིང་སློང་བ་མོད་ལ། བཟོད་པའི་ཞིང་གནོད་པར་བྱེད་པ་དཀོན་པ་སྟེ་ཅིའི་ཕྱིར་ཞེ་ན། འདི་ལྟར། རང་གིས་ཕར་གནོད་མ་བྱས་ན་འགའ་ཡང་ཚུར་གནོད་པ་མི་བྱེད་དོ། འཇིག་རྟེན་ན་ནི་སློང་བ་མོད་གནོད་པ་བྱེད་པ་དཀོན་པ་སྟེ། འཇིག་རྟེན་ན་ནི་སློང་བ་མོད་གནོད་པ་བྱེད་པ་དཀོན་པ་སྟེ་འདི་ལྟར་ཕར་གནོད་མ་བྱས་ན་འགའ་ཡང་གནོད་པར་མི་བྱེད་དོ། སྦྱིན་པའི་ཞིང་ལས་བཟོད་པའི་ཞིང་དཀོན་པས་དེ་ལ་དགའ་བར་རིགས་ཏེ། འཇིག་རྟེན་ན་ནི་སྦྱིན་པའི་ཞིང་སློང་བ་མོད་ལ་སློང་བ་མོད་ལ་སློང་བ་མོད་ལ་ཨ། མོད་ལ། སློང་བ་མོད་ལ།

འཇིག་རྟེན་དང་ན་ནི་སློང་བ་མོས་སུ་སློང་བ་མོད་གནོད་པ་བྱེད་པ་ནི་འཇིག་རྟེན་ཡང་རང་བདེ་ན་ནི་མི་གནོད་པ་འཇིག་རྟེན་ན་སློང་མཁན་གཅིག་ཡོང་ནས་སློང་མཁན་དེ་ཚུར་ཁོ་སློང་ལ་ཡོང་ནས་མ་གཏོགས་ཁོས་དེ་གནོད་པ་བྱེད་པ་དེ་དཀོན་པ་ལས།

འཇིག་རྟེན་ན་ནི་བློ་ང་མོས། ཡི་གེ་གང་པོ་རྩ་བ་དང་གང་པོ་མོས་རང་པ། མོས་རང་པ། མ་ང་དེ་བས་ད་མོས་རང་ནི་རང་ཡིན་གྱི་བས་ད་མོས་ལ། སྲིད་ཞུའི་རྩལ་ནི། དགའ་བ་རིགས་ཏེ་འཇིག་རྟེན་ན་ནི། སྦྱིན་པའི་ཞིང་སློང་བ་སློང་བ་མོད་ལ།

རྩ་བ། ག་གི་ཡིན་ཏེ། ཞིང་ཁྱད་པར་ཅན་དཀོན་པ། མི་ལེགས་སོ་སར་བཅས་ཁོ་རང་ལེགས། རང་ལ་ཕན་འདོགས་མཁན་ཟེར་བའི། གང་ཟག་ཞིང་ཁྱད་པར་ཅན་དཀོན་པ། དེ་ལ་དགའ་བར་རིགས་པ། དེ་ལ་ཕན་པའི་ཞིང་ཁྱད་པར་ཅན་དཀོན་པ། བཟོད་པའི་ཞིང། དེ་བཞིན་དུ་དཀོན་པ་ས་དཀོན་པའི་དོན་གོ་ལ་གོ་གསུང། དེ་བ་གོ། ད་གཉིས་པ་དེ་ལ་དགའ་བར་རིགས་པ་ནི་ས་འདི་ནི་རོལ་ཡོད་དགའ་བ་བྱེད་དགོས་པའི་ཅིག་བྱ། དེ་ལ་དགའ་བར་རིགས་པ་ནི་ས། དེ་བས་ངལ་བས་མ་བསྒྲུབས་པའི་འོང་བ་དེ་རང་བས། དགྲ་དེ་ལ། དགྲ་དེ་ལ་དགའ་བར་རིགས་པ་བས། གང་བ་ཟེར་ན་དགྲ་དེ། འབད་རྩོལ་བྱས་ནས་མ་གྲུབ་པ། དེ་བས་གང། ངས་དེ་བས་ངལ་བས་མ་བསྒྲུབས་པའི་ཁྱིམ་དུ་གཏེར་ནི་བྱུང་བ་ལྟར་བྱང་ཆུབ་སྤྱོད་པའི་གྲོགས་གྱུར་པས་བདག་གིས་དགྲ་ལ་དགའ་བར་བྱ། སོ་ད། དགྲ་ལ་དགའ་བར་བྱེད་དགོས་པ་འོ་ད་དེ་ནི་གསར་བུ་འདྲ་བོ་དེ་སོང་ནས་ན། འོ་ཨོ་ཨ་ནི་གསར་བུ། བཟོད་པའི་ཞིང་དཀོན་པ་དེ་བས་ན་ས་དང་བཟོད་པའི་ཞིང་དཀོན་པ་དེ་བས་ན་ཇི་ལྟར་ངལ་བས་ཇི་ལྟར་ངལ་བས་མ་བསྒྲུབས་པའི་ཁྱིམ་དུ་གཏེར་བྱུང་བ་ལྟར་དེ་ནས་སྒྲུབ་དགོས་མེད་པའི་ང་ཚོ་བྱས་ནས་སྒྲུབ་དགོས་དཀའ་ངལ་མང་པོ་བྱས་ནས་སྒྲུབ་དགོས་མེད་པའི་ཁྱིམ་དུ་གཏེར་བྱུང་བ་ལྟར་བདག་གི་བཟོད་པ་སྒོམ་པའི་བྱང་ཆུབ་ཀྱི་སྤྱོད་པའི